རྒྱ་གར་བྱང་ཕྱོགས་མངའ་སྡེ་པན་ཇབ་ཀྱི་ཞིང་པ་ཚོས་འདེབས་ལས་བྱས་པའི་སྟོན་འབྲས་ཀྱི་རིན་འབབ་རྣམས་མཐོ་རུ་གཏོང་དགོས་ཞེས་རྒྱ་གར་གཞུང་ལ་དགོས་འདུན་བཏོན་པའི་དམིགས་ཡུལ་དེ་སྒྲུབ་རྒྱུར་ཞིང་པ་ཚོས་གཞོན་སྐྱེས་སློབ་ཕྲུག་ཚོར་བློས་འགེལ་བྱེད་ཀྱི་ཡོད་པ་དེར་དོན་འབྲས་སོན་པ་དང་ལས་དོན་རྣམས་ཁུངས་འཁྱོལ་བའི་རེ་བ་བྱེད་ཀྱི་ཡོད་པ་རེད། དེ་ཡང་མཐོ་རིམ་སློབ་གྲྭ་ཁག་གི་སློབ་གཉེར་བ་སྟོང་ཕྲག་འགའ་ཤས་ཤིག་གི་ཁོངས་ནས་རང་ལོ་བཅོ་བརྒྱད་ལ་སོན་པའི་སིམ་རན་ཇིད་སིང་མ་ཐ་ད་ཡིས། དུས་ཡུན་བདུན་ཕྲག་གཉིས་རིང་ཉིན་ལྟར་སྔ་དྲོ་ཆུ་ཚོད་གསུམ་པའི་ཐོག་ཡར་ལངས་ཏེ་ཆུ་སྣོད་ཀྱི་ནང་ཆུ་གསོག་འཇོག་བྱེད་པ་དང་དེ་བཞིན་འདྲུད་འཐེན་འཁོར་ལོའི་སྟེང། ཐབ་ཚང་ལ་མཁོ་བའི་ཅ་དངོས་དབོར་འདྲེན་བྱས་ཏེ། སྤྱི་ཚོགས་ལ་དམིགས་པའི་ལྟོ་ཆས་བཟོ་རྒྱུར་རོགས་པ་བྱས་པའི་རྗེས། རྒྱལ་ས་ལྡི་ལི་ནས་རྒྱང་ཐག་ཀི་ལོ་མི་ཊར་ཉིས་བརྒྱ་ཙམ་གྱི་ས་གནས་ཀྱི་ངོ་རྒོལ་བྱ་ཡུལ་དུ་བསྐྱོད་ཀྱི་ཡོད་པ་རེད། གོང་ཞུས་རང་ལོ་བཅོ་བརྒྱད་ལ་སོན་པའི་མ་ཐ་ད་ཡིས་རྒྱ་གར་གྱི་ཞིང་པ་རྣམས་ཀྱི་ས་ཞིང་འདེབས་ལས་དང་འབྲེལ་བའི་དཔལ་འབྱོར་སྲུང་སྐྱོབ་དང། དེ་བཞིན་པན་ཇབ་མངའ་སྡེའི་ཞིང་པ་ཚོས་གང་ལྟར་བསྒྱུར་བཅོས་ཤིག་ངེས་པར་དུ་གཏོང་ཐུབ་པ་བྱ་རྒྱུའི་དོན་དུ་གཞུང་ལ་ངོ་རྒོལ་གྱི་ལས་འགུལ་དེ་སྤེལ་གྱི་ཡོད་པའི་འགྲེལ་བརྗོད་བྱས་འདུག་མ་ཐ་ད་ཡི་ཕ་མ་ཐེ་བའི་ཞིང་པ་ས་ཡ་འགའ་ཤས་ཤིག་གིས་རང་གིས་ཐོན་སྐྱེད་བྱས་པའི་གྲོ་ཞིབ། ཚོང་འགྲེམས་བྱེད་ཕྱོགས་ཀྱི་རིན་འབབ་ལ་འགྱུར་བ་མེད་པར་བརྟན་པོར་གནས་ཐུབ་པ་ཡོང་རྒྱུའི་དགོས་འདུན་བཏོན་གྱི་ཡོད་པ་རེད། ད་ལྟའི་ཆར་ཞིང་པའི་སྐྱིད་སྡུག་གི་སྐུ་ཚབ་དང། རྒྱ་གར་གཞུང་གི་འབྲེལ་ཡོད་སྐུ་ཚབ་རྣམ་པའི་དབར་གྲོས་མཐུན་ཞིག་འཇོག་རྒྱུར་གྲོས་མོལ་བྱེད་བཞིན་ཡོད་ན་ཡང་ངོ་རྒོལ་བྱེད་མཁན་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས་མཚམས་རེ་དྲག་ཟིང་ཅན་དུ་གྱུར་གྱི་ཡོད་འདུག། ཉེན་རྟོག་པ་ཚོས་ཞིང་པ་ངོ་རྒོལ་བྱེད་མཁན་རྣམས་རྒྱལ་ས་ལྡི་ལིའི་ཕྱོགས་སུ་བསྐྱོད་རྒྱུར་སྔོན་འགོག་བྱ་ཐབས་སུ་ལྕགས་ཀྱི་ར་བ་དང། དེ་བཞིན་ཨར་འདམ་སོགས་བསྲེས་སྦྱོར་བྱས་ཏེ་བཟོས་པའི་རྡོ་མཁྲེགས་པོ་དེ་འདྲ་འཇོག་ཡུལ་ཐོག་ནས་འཛུལ་ཞུགས་བྱེད་མཁན་ངོ་རྒོལ་བྱེད་མཁན་ཞིང་པ་ཆེས་མང་པོར་རྨས་སྐྱོན་ཕོག་ཡོད་པ་དང། སྐབས་དེའི་གདོང་གཏུག་གི་དྲག་ཟིང་ནང་ཉེན་རྟོག་པ་ཁག་ཅིག་ལ་ཡང་རྨས་སྐྱོན་ཕོག་ཡོད་འདུག་ཉེན་རྟོག་པ་ཚོས་མི་མེད་གནམ་གྲུའི་ཐོག་ནས་མིག་ཆུ་ཐོན་བྱེད་ཀྱི་དུག་རླངས་དང་དེ་མིན་གྱི་དུ་བ་མཐུག་པོ་དེ་འདྲ་གཏོར་ཏེ་ངོ་རྒོལ་བ་རྣམས་ཁ་ཐོར་དུ་གཏོང་ཐབས་བྱེད་པའི་སྐབས། མ་ཐ་ད་དང་ཁོང་གི་ཕ་གཉིས་ཀྱིས་ཆུ་རྐྱལ་བྱེད་པའི་སྐབས་བེད་སྤྱོད་བྱ་རྒྱུའི་མིག་ཤེལ་དང། ལྕགས་ཀྱི་གོ་ཁྲབ་སོགས་བེད་སྤྱོད་བྱས་ཏེ་རང་སྲུང་སྐྱོབ་བྱས་ཡོད་པ་རེད། མ་ཐ་ད་ཡིས་ཧང་སང་དགོས་པ་ཞིག་ལ་ཉེན་རྟོག་པ་ཚོས་ཞིང་པ་ངོ་རྒོལ་བྱེད་མཁན་རྣམས་རྒྱལ་ས་ལྡི་ལི་ཕྱོགས་ལ་གོམ་བགྲོད་བྱེད་མི་ཆོག་པའི་དམ་དྲག་བྱས་པ་དེ་ནི་རྒྱ་གར་གྱི་དམངས་གཙོའི་ལམ་ལུགས་གང་མགྱོགས་མེད་པར་ཆགས་སྲིད་པའི་སྐྱོན་བརྗོད་བྱས་འདུག་ད་རེས་ཞིང་པ་ཚོས་རྒྱ་གར་གཞུང་ལ་ངོ་རྒོལ་དེ་མ་བྱས་སྔོན་དུ་མ་ཐ་ད་ཡིས་རང་གི་ནང་མི་ཚོར་སོ་སོའི་ཕ་མེས་ཀྱི་དུས་ནས་བདག་ཉར་བྱས་པའི་ས་ཞིང་འདེབས་ལས་ཀྱི་ལས་དོན་ནང་རོགས་པ་བྱས་པ་དང་འབྲེལ། ལྕགས་རིགས་ཚོང་ཟོག་གི་ཚོང་ཁང་ཞིག་ཀྱང་གཉེར་ཡོད་པ་རེད། དེ་དང་ཕྱོགས་མཚུངས་གཞོན་སྐྱེས་མ་ཐ་ད་ཡིས་ད་ལྟའི་ཆར་ང་ཚོའི་ལས་དོན་གཙོ་བོ་དེ། སྲིད་བློན་མོ་དྷི་གཞུང་གིས་ང་ཚོ་ཞིང་པ་རྣམས་ཀྱི་དགོས་འདུན་བཏོན་པ་རྣམས་ལ་ཁས་ལེན་གནང་ཐུབ་པ་བཟོ་རྒྱུ་དེ་ཡིན་ཞེས་བརྗོད་འདུག་སྲིད་བློན་མོ་དྷི་ཡིས་སྣེ་ཁྲིད་པའི་བྷི་ཇེ་པི་ཆབ་སྲིད་ཚོགས་པས། སྲིད་བློན་མོ་དྷི་ཡིས